རྒྱ་གར་བྱང་ཤར་འབྲས་ལྗོངས་དེ་བཞིན་བོད་དང་ས་འབྲེལ་འཁེལ་བའི་རྒྱ་གར་གྱི་མངའ་སྡེ་ཆུང་ཤོས་ཤིག་དང་ས་གནས་འདིར་ལོ་ལྟར་རྒྱ་གར་དང་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་ཡུལ་སྐོར་སྤྲོ་འཆམ་པ་ཁྲི་ཚོ་མང་པོ་ཡོང་སའི་མངའ་སྡེ་ཞིག་ཀྱང་ཆགས་ཀྱི་ཡོད་པ་རེད་ས་གནས་འདིར་བོད་མི་བཙན་བྱོལ་བ་སུམ་སྟོང་ལྷག་གནས་སྡོད་བྱེད་བཞིན་ཡོད་པ་དང་ཁོང་ཚོའི་འཚོ་རྟེན་གཙོ་བོ་ནི་ཚོང་ཁང་ཟ་ཁང་དང། འགྲིམ་འགྲུལ་ལས་ཁང་དེ་བཞིན་མོ་ཏྲའི་ཁ་ལོ་བ་སོགས་བྱས་ནས་འཚོ་བ་སྐྱེལ་བཞིན་ཡོད་པ་རེད། ཡིན་ན་ཡང་འདས་པའི་ལོ་གཉིས་ཙམ་གྱི་གོང་ནས་ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ས་ཁུལ་དེར་ཡུལ་སྐོར་སྤྲོ་འཆམ་པ་ཡོང་མཁན་ཇེ་ཉུང་དུ་ཕྱིན་ཡོད་སྟབས་ཁོང་ཚོའི་ཉིན་རེའི་འཚོ་བ་ལ་དོ་ཕོག་ཤུགས་ཆེ་འཕྲད་བཞིན་ཡོད་པ་རེད་འདུག།
རྒྱ་གར་གྱི་ཡུལ་མི་མང་པོ་ཅིག་ས་གནས་སྒང་ཏོག་ནང་སླེབས་ཀྱི་རེད། འདི་ཚོ་ཡང།

ཁོང་ནས་འཚོ་བའི་ཆེད་དུ་རྒྱ་གར་བྱང་ཤར་ཀ་ལོན་སྦུག་ཁུལ་དུ་ཚོང་ལས་དང་དེ་ནས་ཁ་ཆེའི་ཡུལ་གྲུ་དུ་བྷའི་ནང་ལོ་ཤས་རིང་གྱོན་ཆས་ཚོང་ཁང་ཞིག་ཏུ་ལས་ཀ་བྱེད་མྱོང་ཡོད་འདུག་དེ་རྗེས་ཁོང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་ལོ་ཤས་རིང་གྱོན་ཆས་ཚོང་ཁང་དང། མཐར་ཁོང་ནས་བོད་ཟས་འདྲ་མིན་གྱི་ཟ་ཁང་ཕྱེ་ནས་ལོ་ཁ་ཤས་རིང་ཡག་པོ་རྒྱུགས་ཡོད་ན་ཡང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་ཏོག་དབྱིབས་ནད་ཡམས་དེའི་རྐྱེན་པས་ཁོང་གི་འཚོ་བ་ལ་དོ་ཕོག་ཤུགས་ཆེ་འཕྲད་སོང་ཞེས་གསུང་གི་འདུག་ད་ལྟའི་ཆར་ཁོང་ལ་དཀའ་ངལ་ཆེ་ཤོས་ཤིག་ནི་རྒྱལ་ས་སྒང་ཏོག་ཁུལ་དུ་ཁང་པ་དང་ཟ་ཁང་གི་གཡར་གླ་ཆེན་པོ་ཡིན་དུས་ད་ཆ་སྔོན་མ་ནང་བཞིན་ཚོང་ཡག་པོ་མེད་པའི་རྐྱེན་གྱིས་ཁང་བདག་ལ་དངུལ་དུས་ཐོག་ཏུ་སྤྲོད་མི་ཐུབ་པའི་དཀའ་ངལ་འཕྲད་ཀྱི་འདུག་ཞེས་གསུང་གི་འདུག

ཡང་བོད་རིགས་གཞོན་སྐྱེས་རིག་འཛིན་ལགས་ཀྱིས། སྒང་ཏོག་ཁུལ་དུ་བོད་རིགས་ཕལ་ཆེ་བ་ཚོང་ཁང་ཟ་ཁང་དང་མོ་ཏྲའི་ཁ་ལོ་བ་སོགས་བྱས་ནས་ཁུལ་དེར་ཡོང་མཁན་ཡུལ་སྐོར་སྤྲོ་འཆམ་པ་ལ་བརྟེན་ནས་འཚོ་བ་སྐྱེལ་བཞིན་ཡོད་དུས་འདས་པའི་ལོ་གཉིས་ཙམ་ནས་ཏོག་དབྱིབས་ནད་ཡམས་དེའི་རྐྱེན་པས་ས་གནས་འདིའི་ཁུལ་གྱི་བོད་མི་སྤྱི་ཡོངས་ཀྱི་འཚོ་བ་ལ་དོ་ཕོག་འཕྲད་ཡོད་པ་གསུང་གི་འདུག

དེ་ཚོང་རྒྱག་མཁན་དེ་འདྲའི་མང་པོ་ཡོད་རེད་ད་གྱོང་རྡ་ཆེན་པོ་རྒྱག་ཡོད་རེད་ཚང་མ་ལ།
ཡང་དེང་སྐབས་འཛམ་གླིང་སྤྱི་དང་ལྷག་པར་དུ་རྒྱ་གར་གྱི་མངའ་སྡེ་མང་པོའི་ནང་ཏོག་དབྱིབས་གཉན་རིམས་ཀྱི་ནད་འབུའི་ངོ་བོ་འགྱུར་བ་ཕྲན་བུ་ཕྱིན་ཏེ Omicron ཞེས་པའི་ནད་ཡམས་དེ་འགོས་པའི་ནད་པ་ཇེ་མང་དུ་འགྲོ་བཞིན་ཡོད་སྟབས་འབྲས་ལྗོངས་མངའ་སྡེ་གཞུང་ཕྱོགས་ནས་ནད་ཡམས་ཀྱི་སྔོན་འགོག་ཆེད་དུ་ཟླ་བ་འདིའི་ཕྱི་ཚེས་བཅུ་ནས་ཕྱི་ཚེས་ཉི་ཤུ་རྩ་བཞི་བར་མངའ་སྡེའི་ནང་ཕྱི་མི་འཛུལ་ཞུགས་སྐབས། ཚང་མས་ནད་རྟགས་མེད་པའི་ཆུ་ཚོད་བདུན་ཅུ་དོན་གཉིས་ནང་ཚུད་ཀྱི་བརྟག་དཔྱད་བྱས་པའི་ངོས་སྦྱོར་ངེས་པར་དུ་མཉམ་འཁྱེར་དགོས་པ་དང་མངའ་སྡེའི་ནང་དུ་འགྲུལ་འཁོར་ཡང་ཡ་གྲངས་དང་ཆ་གྲངས་ཐོག་རེས་མོས་བྱས་ནས་གཏོང་དགོས་པ་དང་དེ་བཞིན་ཚོང་ཁང་ཟ་ཁང་དང་གཞུང་གི་ལས་ཁུངས་ཁག་ཚང་མའི་ནང་ལས་བྱེད་བརྒྱ་ཆ་ལྔ་བཅུའི་ཐོག་ནས་ལས་ཀ་བྱེད་དགོས་པའི་ལམ་སྟོན་བཀོད་ཁྱབ་གནང་ཡོད་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།